ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་རབ་བྱུང་བཅུ་བདུན་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་གཉིས་པ་གི་ཚེས་བཅོ་ལྔ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཟླ་བཞི་བ་གི་ཚེས་ལྔ་རེས་གཟའ་ལྷག་པ་ཉིན། བོད་ཕྱི་ནང་གཉིས་སུ་བཞུགས་པའི་ཁ་བའི་བྲོ་ར་ལེ་ཚན་གསན་མཁན་ཡོངས་ལ་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུ། ང་ཆོས་ཅན། ད་དེ་རིང་ང་ཚོ་ཁ་བའི་བྲོ་ར་གི་ལེ་ཚན་འདིའི་ནང་ལ་ཡང Chat GPT ཞེས་པ་གི་ནི་བཅོས་མ་གི་རིག་རྩལ་འདི་གི་ནི་གནས་བབ་དང་ང་ཚོ་ལ་ཡང་ཤུགས་རྐྱེན་ག་རེ་ཡོད་རེད་ལྷག་པར་དུ་ནི་དེ་གི་ནི་གནས་ཚུལ་ཕྱོགས་བསྡུ་དང་གོ་སྒྲིག་བྱེད་པ་གི་ཕྱོགས་ལ་ཡང་དེ་ནི་ནུས་པ་ག་རེ་ཡོད་རེད་དམིགས་བསལ་ད། ང་ཚོ་ནི་བེད་སྤྱོད་བྱེད་པའི་སྐབས་སུ་ལ་དོགས་ཟོན་དང་ནི་ཡིད་གཟབ་བྱེད་དགོས་པའི་གནད་དོན་དེ་ག་རེ་ཡོད་རེད། དེའི་ཐོག་ལ་ཡང་ང་ཚོ་དེ་རིང་བགྲོ་གླེང་ཞུ་གི་ཡིན། དེ་རིང་ང་ཚོ་བགྲོ་གླེང་གི་ལེ་ཚན་འདིའི་ནང་ལ་ཡང། བོད་དོན་ལས་འགུལ་ལྟེ་གནས་ཁང་གི་དྲ་རྒྱ་བདེ་འཇགས་ཐོག་གི་འགན་འཛིན་དང་ནི་ཁོང་ཡང་བོད་མི་མང་སྤྱི་འཐུས་རེད། སྲི་ཐར་བློ་བཟང་རྒྱ་མཚོ་ལགས་ཁོང་གདན་འདྲེན་ཞུས་ཡོད་ལ། དེ་བཞིན་རྒྱལ་སྤྱིའི་འབྲེལ་ལམ་རིག་པ་གི་ཐོག་ལ་སློབ་སྦྱོང་གནང་མྱོང་མཁན་བོད་དང་རྒྱ་ནག་གི་ལོ་རྒྱུས་ཐོག་ལ་ཡང་འབུམ་རམས་པར་སློབ་སྦྱོང་ཆེད་སྦྱོང་གནང་མཁན་དཱ་རིག་ཐོགས་མེད་ལགས་གདན་འདྲེན་ཞུས་ཡོད། དེ་བཞིན་ང་ཚོ་ཨ་རིའི་ཝེར་ཇི་ནི་ཡ་མངའ་སྡེ་གི་ནོ་བ་སི་ལ་སློབ་གྲྭ་ནང་གི་འཕྲུལ་ལས་བདེ་འཇགས་ཕྱོགས་ལ་ཡང་ལས་དོན་གནང་མཁན་འཕྲུལ་ལས་བདེ་འཇགས་ཆེད་མཁས་པ་འཇམ་དབྱངས་ལགས་གདན་འདྲེན་ཞུས་ཡོད། ཁོང་གསུམ་པོ་དེ

ཚད་མཐོ་བོ་གི་རིག་རྩལ་རེད། ཨནི་ཁ་ཅིག་གི་ཡ་དེ་ལ་ཡ། ཡིག་སྒྱུར་བོད་སྐད་དུ་མི་ཡིས་བཟོས་ཀྱི་རིག་སྟོབས་ལ་ཡ་འདྲ་ད་མི་ཡིས་བཟོས་པ་གི་ནི་རིག་ནུས་རིག་པ་གི་ནུས་པ་དེ་འདྲ་རེད་ཟེར་ལབ་ཀྱི་འདུག་གང་ལྟར་དེ་ལ་ཅིག་བཤད་སྲོལ་འདྲ་མི་འདྲ་གི་དེ་འདྲ་གི་རིགས་ཅིག་འདུག་དེ་ཆེ་དུ་ཐོག་མ་དེ་ལ་ཡ་རྒན་སྲི་ཐར་བློ་བཟང་རྒྱ་མཚོ་ལགས་ལ་བཀའ་འདྲི་ཞུ་ཡ་རྗེས་ལ་ཁྱེད་རང་གི་ངོས་ནས Chat GPT ཟེར་ཡ་དེ་ག་འདྲ་རེད་བསམ་གི་འདུག་དེ། ལགས་སོ་བློ་བཟང་ལགས་བཀྲ་ཤིས་བདེ་ལེགས་ལགས།

དེང་སང་དམིགས་བསལ་གྱི་གསར་པ་ཞིག་སྐད་མ་རེད་ད Chat GPT དང་ཁོ་རང་གི་སྤྱིར་བཏང་གི་ཆ་ནས་ཆེད་ལས་འགྲོ་ད་ཉེ་ཆར་ན་ནིང་ལོ་ག་ཆ་སྤྱི་ཟླ་བཅུ་གཅིག་པ་ནང་ཐོན་སོང་ཨ། ཡིན་ནའང་སྤྱིར་བཏང་གི་ཁོ་ཚོ་ལ་ཐེབས་སད་དེ་ད་ལྟ་ཕི་གི་དང་པོ་དེ་ཁོ་ཚོ Open AI ལ་ད་ལྟ་དེ་ཁོ་བཅོས་མའི་རིག་རྩལ་ཁོ་ཚོ་ཚོང་ཁང་ཆེན་པོ་ཞིག་གི་བཏོན་ཡོད་རེད་ཨ། ཁོ་རང་ཚོ་བཏོན་དུས་ཨ་ནི་སྤྱིར་བཏང་གི་དེ་དང་འདྲ་བོ་འདྲ་བོ་ད་ཨ་ནི་མང་པོ་སྔ་ནས་བཟོས་ཚར་འདུག་ཨ་ང་ཚོའི་སྤྱིར་བཏང་གི Chat GPT ཁོ་ཚོའི་ནང་གི་དེ་ཚོ་ཡག་ཤོས་དང་ཨ་ནི་དེ་ཚོ་སྤུས་ཚད་ཆ

འཇུག་བྱེད་སྟངས་དང་སློབ་སྦྱོང་དང་ཤེས་བྱ་དང་ག་རེ་གང་ཡིན་ནའང། སྐད་ཆ་དྲིས་པ་ཡིན་ན་སྐད་ཆ་དྲིས་པ་དེ་ཨ་ནི་ཡིག་ཐོག་ནས་ལན་འདེབས་པ་དང་ཡང་ན་ངག་ཐོག་ནས་དྲིས་ཡིན་ན་དེ་དང་ངག་ཐོག་ནས་ལན་འདེབས་པ་དེ་འདྲ་ཞིག་འདུག་བ་ཡིན་ནའང་ད་ལྟ། ཨའོ་སྤྱིར་བཏང་ང་ཚོ་ཡག་པོ་ཞིག་ཕར་བཏང་ནས་ཁོ་རང་ད་ལྟ Chat GPT བཟོ་མཁན་གྱི་ཚོགས་པ་ད་ག་རང་གི། དེ་བཅོས་མའི་རིག་རྩལ་དེའི་ལས་ཁུངས་ཁོ་རང་གི་ངོས་ནས་ཡང་དེ་མ་ཡིན་པའི་ཉེ་ཆར། ཟླ་བ་ཁ་ཤས་ནང་ལ་ཡང་འདྲ་བོ་ཅིག་བཟོས་འདུག་བ་ཁོ་ཚོ་ཡིན་ན་ཡང་ཨ་ནི་སོ་སོ་པར་དང་དེ་འདྲ་མ་རེད་ཅིག་བྱས་ན་ཨ་ནི་པར་དང་དེ་འདྲ་ཁོ་ཚོས་སོ་སོའི་འདྲི་བཤད་པར་ག་རེ་དགོས་ན་པར་ཁོ་རང་ཚོས་ང་ཚོའི་ཚབ་ལ་སྤྲད་ཡ་དང་ཨ་ནི་ཡང་ཕ་གིས་པར་བཞག་ཡོད་ན་པར་དེ་ལ་འགྲེལ་བཤད་རྒྱག་བ་དང་དེ་འདྲ་བྱེད་ཚུལ་ཤ་ཨ་ནི་དུ་མ་ཡིན་པས་དེ་སྔོན་ན་ཡང་ཁོ་རང་ཚོས་ཁ་ཟས་འཇུག་གི་སྦགས་ལ་ཞིག་ཚུད་དོ་ཁོ་ཚོ་འདྲ་ཅིག་ན་ཡང་གཞི་འདྲ་མི་འདྲ་དེ་ནི་འཛམ་བུ་གླིང་གི་སྐད་གྲགས་ཚ་པོ་གི་གཞི་དེ་འདྲ་ཨ་ནི་མི་མ་ཡིན་ན་ཁོ་རང་ཚོའི་སྐད་དང་དཔེ་བཞག་ན

ཡི་གེ་རྒྱབ་ལོགས་བླུགས་བཞག་ཅིག་ཁོ་ཚོ་ལ་ཤེས་བཞག་ཅེས་ཨ་ནི། ང་ཚོ་ལན་རྒྱག་རེད་ཡིན་ན་ཡང་དེ་ཁབ་སྟེགས་དྲ་ཐོག་ཁ་ཐོན་མེད་ཚེ་ཡང་ཚང་ཚང་མ་ང་ཚོ་ཡང་དྭངས་གཙང་གི་ནི་ཚེ་སྲ་བ་སྲ་བ་དེ་ཚོ་ཕུགས་ན་ཐང་འགྲོགས་བྱེད་ཀྱི་མི་འདུག་ཨ་ངོ་མ་ནི་ཁོ་རང་ཚོས་ཁོ་རང་གི་ལ་སྟེང་ན་ག་རེ་བླུགས་བཞག་ཡོད་དེ་ད་ག་རང་མར་ད་སྟོན་བྱེད་ཡག་བྱེད་སུ་འགྲོ་དེ་འདྲ་བྱེད་རེས་བྱེད་ལ། ཧུ་ཧུ། ལགས་སོ། སྒྲ་རིག་ཐོགས་མེད་ལགས་ཁྱེད་རང་ད་རིང་ང་ཚོ་ལེ་ཚན་ནང་ལ་གདན་འདྲེན་ཞུ་ཡ་ཁྱེད་རང་གི་གོང་དུ་དེ་སྐོར་ལ་གསུངས་སོང་ཁྱེད་རང་དེ་སྐོར་དམིགས་བསལ་ཆེད་ལས་པ་ཅིག་གེ་མ་རེད་དེ།

དེ་ཚོའི་ཐོག་ལ་ཏན་ཏན་ཉམས་ཞིབ་ཡག་པོ་བྱས་ནས་ལྟ་ཡོད་རེད་བསམ་ནས་དེ་གི་ད་ང་ཚོ་གདན་འདྲེན་ཞུ་དགོས་རྒྱུ་མཚན་དེ་ཐོག་ནས་ཆགས་རེད་དེ་དང་མཉམ་དུ་ད་ལྟ་ཁྱེད་རང་ག་ད་འདྲ་ངོ་སྤྲོད་དེ་གསུངས་སོང་ང་ཅིག་ཁོ་དེ་འགྲོ་ལུགས་འགྲོ་སྟངས་གི་ཐོག་ནས་འདྲ་རེད་དེ་ཤ་ཟ་དེ་གསུངས་སོང་ང་དེ་རེད་དེ་བྱས་འདུག་ད་དེ་ནས་དྲི་བ་གཉིས་པ་དེ་དེ་སླེབས་ཀྱི་འདུག་ད་ལྟ་གོང་དུ་རྒན་སྲི་ཐར་བློ་བཟང་རྒྱ་མཚོ་ལགས་ཀྱིས་དེ་གསུངས་སོང་ད། Chat GPT དེ་གི་བེད་སྤྱོད་བཏང་དུས་དེ་གི་སྤྱི་ཚོགས་གི་རོགས་གི་དེ་ལ་ཁོ་རང་ཅིག་ཤུགས་རྐྱེན་འདྲ་མི་འདྲ་ཡོད་རེད་གསུང་གི་འདུག་ད། ཤུགས་རྐྱེན་འདྲ་མི་འདྲ་མང་པོ་ཅིག་ལབ་འདུག་ཤུགས་རྐྱེན་ཡག་ག་ཡོད་རེད་ལབ་གི་འདུག་སྡུག་ག་ཡོད་རེད་ལབ་གི་འདུག་ད་ང་ཚོ་ཕན། ཕན་པ་གི་ཕྱོགས་བཤད་པ་ཡིན་ན་ཤུགས་རྐྱེན་ག་རེ་ག་རེ་འདྲ་ཅིག་སླེབས་ཀྱི་ཡོད་རེད། སྲི་ཐར་བློ་བཟང་རྒྱ་མཚོ་ལགས།

ད་ཁོ་རང་གི་ལྟ་བ་ལངས་ཕྱོགས་དེ་དེ་ལྟ་བ་དྲག་ག་ཡོད་རེད་འདི་ང་ཚོ་འདི་ལོ་ད་རྙིང་པའི་ལྟ་བ་དང་ཡང་དེང་དུས་ཀྱི་ལྟ་བ་འདི་བསམ་བློ་བཏང་སྟངས་གི་བར་ལ་ཁྱད་པར་འདུག་ཡོད་ན། འདི་ཡིན་འདི་སྐབས་ལ Chat GPT ཡིས་དྲ་རྒྱ་དཀའ་ཡག་འདི་དྲ་རྒྱ་ག་རེ་ཤུགས་རྐྱེན་བཏང་ཡོད་ན། ཡང་བསམ་ཚུལ་ག་རེ་དྲ་རྒྱ་མང་ག་བཟོས་ཡོད་ན། ཡང་དྲ་རྒྱ་ཁོང་ཚོས་ཀྱི་ག་འདི་ཁུངས་ལྡན་བརྩི་གི་ཡོད་ན། དེ་འདྲ་མང་པོ་ཞིག་དྲི་བ་སླེབས་པའི་སྐབས་ལ་ཡང་རྗེས་མ་ད་ལྟའི་དུས་ལ

རྒྱག་སྟངས་ཀྱི་ཐོག་ནས་བལྟས་པ་ཡིན་ན་དེ་ཀྱི་གོ་བ་དེ་ང་ཚོ་མ་གླེང་ཅིག་མིག་མ་གླེང་འདུག་ག་རེ་ག་རེ་གི་ཕྱོགས་ལ་ལངས་ཀྱི་འདུག་དེ་ཧ་ལམ་ཧ་ལམ་ཚོད་ཚོད་ཧ་གོ་གི་འདུག་ལ་ཁད་དུ་འགྲོ་འདུག་རྒན་ཁྱེད་རང་གིས་བལྟས་པ་ཡིན་ན་ཕྱོགས་དེ་གོ་བ་འདྲ་ཕྱོགས་ལ་འགྲོ་གི་འདུག་ད་ལྟ Chat GPT དེ་གོ་ཡ་ལ་ཨ་རི་ནས་གཙོ་བོ་ད་ང་ཚོ་ཡོངས་གྲགས་བྱས་ནས་བེད་སྤྱོད་བཏང་འདུག་གོ་ཡ་ལ་རྒྱ་ནག་ནས་དཔེ་བཀག་བཞག་ཡོད་རེད་ལབ་གི་འདུག་ཨ།

གནས་ཚུལ་རྗུན་མ་དྲ་རྒྱ་ནང་ལ་གནས་ཚུལ་ག་ཚོད་མང་ང་འགྲོ་ཐལ་རེད་བཙན་བྱོལ་གྱི་སྤྱི་ཚོགས་ཡིན་ནའི་རེད་བོད་ནང་ལོགས་ཀྱི་གནས་སྟངས་དང་ཡང་དེ་ནས་མ་འདྲ་ཞིག་རྒྱ་ནག་གནས་སྟངས་ག་རེ་ཤེས་ཀྱི་ཡོད་མེད་འདི་ཧ་གོ་བ་ཞིག་ཀྱང་ཡོད་མ་རེད། འདི་ཁ་གསལ་ཞིག་ད་ལྟ་ཆགས་མ་ཐུབ་པ་ཡིན་ནའི་དེ་ནས་རོགས་ཅིག། ཨོ་ཡ། ཁ་པར་ཆད་སོང་དེ་བྱས་འདུག་རྒན་བློ་བཟང་རྒྱ་མཚོ་ལགས་ལ་བསྐྱར་དུ་ཡང་ཐུག་ཐུབ་སོང། ཨ་ནེ། ད་ང་ཚོ་ད་ལྟ་ཤུགས་རྐྱེན་སྐོར་ལ་སྐད་ཆ་བཤད་བསྡད་ཀྱི་རེད་དེ་ཆེད་དུ་མུ་མཐུད་དེ་ཡང་སྒྲ་རིག་ཐོགས་མེད་ལགས་ལ་ཡང་བཀའ་འདྲི་ཞུ་ཡ་ཡིན་ཁྱེད་རང་གི Chat GPT ཏན་ཏན་བེད་སྤྱོད་བཏང་ཡོད་ཀྱི་རེད་བལྟས་མྱོང་འདུག་དྲི་བ་ག་རེ་ག་རེ་སྐོར་ལ་ཡང་བལྟས་མྱོང་འདུག་ཁྱེད་རང་ལ་ཅིག Chat GPT ཡི་གནས་ཚུལ་སྤྲད་ཡ་དེའི་ཐོག་ལ་ཁྱེད་རང་གི་ངོས་ནས་ལྟ་ཕྱོགས་ག་འདྲ་འདུག་ཁོ་རང་ཚོ་གི་སྤྲད་དེ་ཡང་ལན་དེ་ཁྱེད་རང་གི་འདོད་པ་ཚིམ་པ་ཅིག་ཆགས་ཀྱི་འདུག་དེ་ག་རེ་ཕྱོགས་ལྷུང་ཡོད་དམ་མེད་ཟེར་ཡ་དེ་འདྲ་དྲི་བ་ཡོང་གི་འདུག་པས། ཨོ་ལགས་སོ་ད་ཏན་ཏན་དེ་ལ་ཡང་ཏན་ཏན་བེད་སྤྱོད་བཏང

བཅུག་མཁན་དེ། མང་ཆེ། སྐད་ཡིག་སྒང་ནས་དབྱིན་ཇིའི་སྐད་ཡིག་བྱས་ཨཱ་ནི་གནས་ཚུལ་བཅུག་མཁན་དེ། དབྱིན་ཇི་ནང་དེ་ནས་མང་ཆེ་སྤོབས་པ་དང་འདྲ་ཡང་འདྲ་གཅིག་ན་མང་ཆེ་དབྱིན་ཇི་ཇི་དེ་ཡིན་ཙང་དབྱིན་ཇི་གི་ལྟ་བ་དང་བསམ་བློ་འཁྱེར་སྟངས་དེ་དེ་དང་གཅིག་ཆེན་པོ་ཡིན་པ་དེ་རྩ་བ་རེད་གཅིག་རེད་གཉིས་པ་དེ་ཨཱ་ནི་ཡང་ལྟ་བ་གཞན་པ་ཞིག་ག་རེ་འདུག་ཡང་ན་ཁོ་རང་ཚོ་ནུབ་ཕྱོགས་ཀྱི་སྤྱི་ཚོགས་དང་ནུབ་ཕྱོགས་ཀྱི་བསམ་ཚུལ་ལ་ཨཱ་ནི་ཐག་ཉེ་བོ་ཞིག་གི་གནས་ཚུལ་དེ་ཡང་དེ་ཛ་དྲག་ཆེན་པོ་བྱས་དང་དེ་དང་འདྲ་ཡང་མིན་ན་ཡང་ཛ་དྲག་ཆུང་བ་བྱས་དེ་ཏན་ཏན་ཞིག་ཡོང་གི་འདུག་ག་རེ་ཡིན་ན་ངས་ཁ་སང་ཕྱིར་གཅིག་སྒྲིལ་ལ་ཨཱ་ནི

བོད་ཡིག་ཀློག་ཐུབ་གི་མི་འདུག་གསུང་གི་ཡོད་པས། བོད་ཡིག་གི་ཐོག་ནས་དྲི་བ། བོད་ཡིག་ཐོག་ནས་དྲི་བ་དྲི་ཚར་ལ་ཚིག་བོད་ཡིག་ཐོག་ལན་རྒྱག་ཐུབ་གི་མི་འདུག་གསུང་གི་ཡོད་ད་ག་རེ་ཟེར་དེ་སྐད་རིགས་དེ་འདང་གི་མི་འདུག་ཟེར་གི་ཡོད་ད་ག་རེ་ཟེར་གི། སྐད་ཡིག་གི་སྦྱོང་བརྡར་ཁོ་རང་བྱས་མི་འདུག་ད་བོད་ཡིག་རང་བྱས་ན་སྐད་ཡིག་གི་སྦྱོང་བརྡར་ཁོ་རའི་ནང་བླུགས་མི་འདུག་མེད་ཙང། དེས་ན་ངས་སྐད་ཆ་དྲིས་ན་ཁོ་ཚོས། ཨ་ནི་བོད་སྐད་ནང་བོད་ཡིག་ནང་ལ་བོད་པ་འགྲེལ་བཤད་རྒྱག་ལབ་ན་ཨ་ནི་ཚིག་ཁ་ཅིག་ལས་སྤྲོད་ཐུབ་གི་མི་འདུག་ད་བོད་ཡིག་དེ་སླེབས་ད་མང་པོ་སླེབས་ཀི་འདུག་ཡིན་ནའང། བོད་པ་དང་འབྲེལ་བ་མེད་འཇོག་རྐྱང་རྐྱང་སླེབས་བསྡད་ཀི་འདུག་མོད་ཕ་གི། བོད་པ་འགྲེལ་བཤད་རྒྱག་ལབ་ན་ད་ཚིག་སྡུར་གྱི་སྐད་ཆ་བཤད་དགོས་ར་བོད་འགྲེལ་བཤད་རྒྱག་ལབ་ན་བོད་ལ་དེ་ག་འདྲ་ག་འདྲ་ཡོད་རེད་ཨ་ནི་བོད་ལ་དེ་མི་གྲངས་དང་རིག་གནས་དང་ལོ་རྒྱུས་བཤད་དགོས་ར་གཅིག་ཡང་བཤད་ཐུབ་གི་མི་འདུག་མོ་གཅིག་གི་དེ་མ་ཚད་ངས་བོད་ཡིག་ནང་ལ་མི་ལ་འཚམས་འདྲི་ག་འདྲ་ཞུ་དགོས་ལབ་ན་བཀྲ་ཤིས་བདེ་ལེགས་འདྲ་བོ་དེ་འདྲ་ཡང་སྟོན་ཐུབ་གི་མི་འདུག་དེ་ཚོ་ག་རེ་ཧ་གོ་ན་བོད་ཡིག་ནང་སྦྱོང་བརྡར་གཅིག་ཡང་མེད་དེ་ཡ་དེ་ཧ་གོ་ད་དེ་ཡིན་ཙང་ཨོ་དཀའ་ངལ་ཆེ་ཤོས་དེ་གཞན་པ་ཅིག་དེ་ཡོང་གི་འདུག་ག་རེ་ཟེར་ད་ལྟ་ཁོ་ཚོས་དེ་འདྲ་བྱས་བཞག་འདུག་ཁོ་རང་ཚོ་ད་ལྟ Chat GPT ནང་ཡིན་ན་རྒྱ་ཡིག་གི་ཡིག་ཆ་གང་ལ་གང་ལ་གང་ཚེ་ག་རེ་བླུགས་འདུག་བླུགས་བཞག་དང། ཨ་ནི། བོད་དེ་རྒྱ་ཡིག་ནང་དྲིས་བཞག་ན་ཁ་སང་རྒྱ་ཡིག་ནང་རང་དྲིས་ནས་ངས་ག་རེ་བྱས་ནས་རྒྱ་ཡིག་ནང་ནས་ཨ་ནི་བོད་དེ་རྒྱ་ནག་དང་བོད་གཉིས་ཀྱི་འབྲེལ་བ་ག་རེ་ལབ་ན། ཨ་ནི། བོད་ལབ་དེ་སྔོན་མ་ནས་རྒྱ་ནག་གི་ཆ་ཤས་རེད་ལབ་དེ་གི་ལན་དེ་སླེབས་ཡོང་གི་འདུག་ག་རེ་བྱས་ནས་ཁོ་རང་གི་ཀླད་པའི་ནང་བླུགས་གི་རེད་དང་པོ་རྒྱ་ནག་གི་ཡིག་ཆ་དེ་ཁོ་རང་རྒྱ་ནག་གཞུང་གི་འབྲེལ་བ་བརྒྱུད་ད་བར་བསམ་བློ་འཁོར་སྟངས་མང་པོ་བླུགས་བཞག་ར། ཨུ་ཧུ། དེ་ཡོད་དུ་ཡང་དེའི་སྒང་ནས་ཡང་ཏན་ཏན་ཡང་གནད་དོན་ཆེན་པོ་ཞིག་འདུག་ཨ་ནི། སྤྱི་བཏང་གི་ཉེན་ཁ་ད་ལྟའི་མ་འོངས་པ་ནི་ག་ལེར་ག་ལེར་གཅིག་བྱས་ན་དེ་འཇལ་བ་ཐེམ་ཐུབ་གི་རེད་ཡིན་ན་ཡང། གནས་སྐབས་དེ་ཕྱོགས་མང་པོ་ཞིག་ནས་ལྟ་ཡིན་ན་ཡང་དེའི་སྒང་ནས་གནས་ཚུལ་ནོར་བ་དང་དེ་འདྲ་སླེབས་ཡག་མང་པོ་ཞིག་འདུག་དཔེར་ན Google དང། Bing དང་ཨ་ནི་དེ་མ་ཡིན་པའི་སྤྱི་བཏང་གི་ང་ཚོའི་བཙལ་ཡག་གི་མཉེན་ཆས་མང་པོ་ཞིག་ཡིན་ན། གནས་ཚུལ་ཡག་ག་ཆ་ཚང་སླེབས་ཡོང་གི་རེད་མཉམ་དུ་གནས་ཚུལ་དེ

ཁོ་ཤེས་གི་མི་འདུག་ད་ཕྱིར་ལབ་གི་མི་འདུག་ཁོ་མང་ཆེ། ཆབ་སྲིད་མ་ཆབ་སྲིད་དང་འབྲེལ་བ་ཡོད་འཇོག་བྱས་ན་ངས་དེའི་སྒང་ལན་རྒྱག་ཐུབ་གི་མ་རེད་ཐུབ་ན་འགྲིག་གི་མ་རེད་ལབ་གི་འདུག་མོ་བོད་དང་དེ་མ་ཡིན་པའི་རྒྱ་ནག་དང་ལོ་རྒྱུས་ག་རེ་བྱས་ན་ཤེས་གི་མི་འདུག་གཅིག་ཡང་ལབ་གི་མི་འདུག་མ་ཤེས་ན་ཁོ་རང་གཅིག་བཟོ་ནས་སྤྲད་བཞག་གི་འདུག་ད་ལྟ་ཉེན་ཁ་དཔེ་ཆེ་བོ་རེད་ག་རེ་ཡིན་ན་ང་ཚོ་སྤྱིར་བཏང་གི་མི་ཞིག་ཡིན་ན་ཁོ་རང་གི་མི་དེ་སློབ་སྦྱོང་བྱས་མེད་ན་ང་ཏག་ཏག་དེ་སྦྱངས་ཡོད་མ་རེད་ངས་ཤེས་གི་མི་འདུག་ལབ་གི་ར་ཁོ

ཨ་ནི་ག་རེ་ཆགས་ཡོད་ན། ད་དེ་ཚོས་ཀྱི་དྲི་བ་མང་པོ་ཞིག་གླེང་གི་འདུག་གང་ཡིན་ཟེར་ན་ད་ད་ལྟ་དམངས་ཆེན་དང་ནམ་ཞིག་གི་རྣམ་པ་ཅིག་བྱས་ཨ་ནི། ཁོ་རང་ཚོའི་ཆོས་དར་འགྲོ་ཟེར་བ། ད་ཡིན་ནས་འདི་རྗུ་མ་བེད་སྤྱོད་གཏོང་ས་ཀྱི་ས་ཆ་འདི་ད་ལྟའི་དུས་ལ་ས་ཆ་གལ་ཆེ་ཤོས་འདི་ཁོ་ཚོས་ཀྱི་གཅིག་ག་ལ་བ་ལོ་ན search རང་སྒང་ལ་ཁོ་ཚོས་འགྱུར་བ་གཏང་གི་ཡིན་ལབ་འདུག་གལ་ཆེ་ཤོས་འདི་ག་རེ་ཟེར་ན search ནང་ལོགས་ལ་ད་ཁོ་ཚོས་ཀྱི་འདི chatbot དེ་བཟོས་ནས་དཔལ་འབྱོར་ཅིག་ཁེ་བཟང་ཅིག་བཟོ་དགོས་ར།

ཨ་ནི་ཡང་ཟབ་དང་བདེན་གཉིས་གནས་རེད་འདི་ཚོ་རྒྱ་ནག་གི་གནས་ཚུལ་དང་འདི་ཚོ་མང་ག་ལ་ཁོང་རང་ཚོ་འདི་ལྟར་གལ་ཆེར་བརྩིས་ན་ད་དེ་འདྲ་འདི་བོད་པའི་གི་ཆབ་སྲིད་ཅིག་པོ་མ་རེད་ད་གནས་ཚུལ་མང་པོ་ཞིག་རང་ཁོང་རང་ཚོ་ཕེབས་ཀྱི་བརྩིས་ཡོད་ན་ཨ་དེ་དུས་གནས་སྟངས་ག་འདྲས་ཆགས་ཡོད་ན་ཨ་འདི་གི་དཀའ་ངལ་ཆེ་གར་འདུག་ལབ་ན། ད་ང་ཚོ་བོད་པ་རང་ངོ་བསམ་བློ་བཏང་ན

ཨ་ནི་བདེན་པ་འདི་གི་བསམ་བློ་གཏོང་སྟངས་དེ Chat GPT དང་དེ་འདྲའི AI ཁ་ཤས་ཅིག་གིས་ཁོ་རང་ཚོའི་བདེན་པ་རེད་ལབ་ན་ཨ་འདི་རྒྱལ་སྤྱིའི་གི་བདེན་པ་བརྩི་སྟངས་རེད་ག་ཚོད་ན་ཁོ་རང་ཚོས་ཉམས་ཞིབ་བྱས་རེད་ས་ཨ་ནི་ཁྱེད་རང་ཉམས་ཞིབ་བྱེད་ལབ་ཡ་འགྲོ་གི་འདི་གི་ངེད་གི་བདེན་པ་མ་རེད་ལབ་ན་ང་བདེན་པ་བདེན་པ་མིན་འདི་གི་ར་སྤྲོད་ག་འདྲས་བྱེད་ཀྱི་འདུག་ལབ་དྲི་བ་ཅིག་སླེབས་ཀྱི་འདུག་ད་ག་ཚོད་ན་ད་རྫུན་མ་འདི་ཁོ་རང་གིས Chat GPT གིས་དྲི་བ་བཏང་བ་དང་ལན་རྒྱག་བ་འདི་བདེན་པ་བཙལ་ཡས་ཀྱི་ཉེན་ཁ་ཅིག་ཨུ་ཧུ། རེད་ད། ད་གིན་ལྷོ་སུ་རྒྱང་སུ་ལགས་ཁྱེད་རང་གསུངས་པ་ནང་བཞིན་རྩ་ཡིན་དང་འདྲ་མང་པོ་ཅིག་ནང་ལ་ཡང་དེ་གསུངས་བསྡད་ཀྱི་འདུག་ད། ཅིག་ད་ལྟ་རིག་རྩལ་འཕེལ་རྒྱས་དེའི་སྐབས་བེད་སྤྱོད་བཏང་བྱས་སྤྱི་བཏང་ཁོ་རང་རྫུན་མ་གཅིག་མཁས་མ་དེ་ཨ་ནི་འདྲ་བཤུས་བྱས་བྱས་ད copy རྒྱག་བྱས་འདྲ་བཤུས་བྱས་བྱས་སྟོང་ཕྲག་ཁྲི་ཕྲག་ཁ་ཤས་བཏང་བྱས། སྤྱི་ཚོགས་དྲ་རྒྱ་ག་ས་ག་ལ་ཡོད་བྱས་ཨ་ནི་ད Chat GPT ཁོ་ཅིག་ཉམས་ཞིབ་ཀྱི་ལས་ཀ་ད་ལྷོ་སུ་ག་ས་ག་ལ་བེད་སྤྱོད་བཏང་འདུག་དེ་ནང་ནས་ཨ་ནི་གནས་ཚུལ་དངོས་གནས་ཡིན་པ་གི། སྙམ་དུ་ནི། གནས་ཚུལ་ག་ས་གང་ནས་ཕྱོགས་བསྡུ་བྱས་འདུག་དྲ་རྒྱ་ནང་ལ་ཡོད་ཡག་གི་གནས་ཚུལ་ཚང་མ་ཡང་བསྡུ་རུག་བྱས་འདུག་གལ་སྲིད་གཞན་གཅིག་གི་ཡང་དཔེ་བྱས་བཞག་ན་ཅིག་གྷ་སི་གི་ཐོག་ལ་བཀོལ་སྤྱོད་བྱས་བྱས་གནས་ཚུལ་རྫུན་མ་གཅིག་སྟོང་ཕྲག་ཁྲི་ཕྲག་སྒོ་ལ་བཏང་འདུག་དེ་ཁོ་རང་གི་ཡང་རུག་འདུག་དེ་གནས་ཚུལ་དེ་དེ་ནང་ལ་གསལ་བསྡད་སོང་དྲ་སོས་སླེབས་སོང་དྲ་སླེབས་འདུག་དེ་ཉེན་ཁ་ཤུགས་ཆེན་པོ་གཅིག་རེད་ཟེར་དེ་འདྲ་གི་ད་ལྟ་ཁྱེད་རང་བཤད་བསྡད་ད་རང་བྱེད་ཀྱི་འདུག་བཤད་བསྡད་ཀྱི་འདུག་བ་ད་བྱས་འདུག།

ཨ་ནི་ཡ་གཞུང་གིས་དྲ་རྒྱ་དང་འདི་འདྲའི་ཁ་ཤས་གནས་ཚུལ་འདི་སྟོན་དགོས་ན་དེ་གཞུང་འདིས་ཁོ་རང་ཚོ་མཐུན་པའི་གི་སྟོན་དགོས་འདུག་ལ་ནི་འདི་འདྲའི་གི་གཏོར་ཐལ་གི་ཡར་རྒྱས་འགྲོ་གི་རེད་བསམ་གི་འདུག་ག་དེ་ཡིན་དུས་སྐབས་ལ་ངེད་གི་རྫུན་མ་ཡང Chat GPT གི་ཡར་རྒྱས་འགྲོའི་འགྲོ་གི་རེད་བསམ་གི་འདུག་ག་ངེད་བོད་པའི་གནད་དོན་ནང་ལ་ཡིན་ནའི་རེད་དེ་འདྲ་ད་ཆབ་སྲིད་གི་གནད་དོན་ཡིན་ནའི་རེད་འདི་སྐབས་ཡར་རྒྱས་འགྲོ་གི་མ་རེད་ངེད་ཞུ་གི་མེད་པ་ཡིན་ནའི་དཀའ་ངལ་ཆེ་ཤོས་དེ་ད་ལྟའི་གི་དུས་ཚོད་ལ་ཡིད་ཆེས་ཅིག་སླེབས་ཀྱི་འདུག་ག་ལེར་ག་ལེར Chat GPT ལ་དེ་ཡིན་དུས་སྐབས་ལ Chat GPT ནོར་བ་མེད་པའི་རྣམ་པ་དེ་འཆར་ན་ཨ་ནི Chat GPT གི་བདེན་པ་རེད་ལབ་ན་འདི་བདེན་པ་ཆགས་ཡ་གི་ཉེན་ཁ་ཆེ། ཁ་ན་ལོག་བྱེད་ཀྱི་རོ། ཨ་ནི་འདི་གློག་ཀླད་རེད་འཕྲུལ་ཆས་ཅིག་རེད། མི་ཡིན་ནའི་ནོར་འཁྲུལ་ཡོད་དུས་སྐབས་ལ་ནོར་འཁྲུལ་ཡོད་རོ། ཡིན་ནའི་ད་ང་ཚོའི་གི་དེང་དུས་གི་སྤྱི་ཚོགས་ནང་ལོ་ལ། གློག་ཀླད་ལ་ཡིད་ཆེས་ཆེན་པོ་རོ། གློག་ཀླད་གི་ད་ཁོ་རང་གི་གློག་ཀླད་ནང་ལོ་གི་ལས་ཀ་བྱེད་སྟངས་ད་དེ་འདྲའི་ཡིད་ཆེས་ཆེན་པོ་ཡོད་དུས་སྐབས་ལ།

སུ་ནས་དེ་ཡང་དུ་མ་ཡིན་པའི་ད་ག་ཟེར་བོད་རིགས་ཀྱི་འབྲེལ་བ་དེ་བས་ཀྱི་གང་བླུགས་བྱས་ན་ཁོ་ཁ་ཐུག Google ནང་བཙལ་བྱས་ན་སླེབས་ཡོང་དགོས་ར། ད Chat GPT ལ་དེ་དང་པོ་ཁོ་རང་ཚོ་དང་པོ Chat GPT ལས་ཁོ་རང་ཚོ་ལ་དང་པོ་སྦྱོང་བརྡར་སྤྲད་དགོས་ཀྱི་ཁོ་རང་ཚོ་ལས་ཀ་ཞིག་མི་ཐུབ་ཚོད་ཁོ་རང་ཚོ་དང་པོ་ག་རེ་ནང་བླུགས་ཤ་དེ་མེད་བ་མ་སོང་ང་ཚོ་དེ་ནང་བླུགས་དགོས་ལབ་ན་འགྲོ་ས་ཡོད་མ་ར། དེ་ཡིན་ན་ཁོ་རང་ཚོ་མི་ཐུབ་ཚོད་བླུགས་དུས་གནས་ཚུལ་ག་རེ་ག་རེ་ཞིག་བླུགས་ཀྱི་རེད། གནས་ཚུལ་དེ་བླུགས་ཡ་ཙམ་མ་ཐག་ཁོ་རང་ཚོ་འོག་ལ་དགོན་ནས་ག་ཚོད་གནས་ཚུལ་དེ།

ཁོ་ཚོས་མི་ཟེར་ཏེ་འདི་ག་དེ་ཏག་ཏག་ནོར་འཁྲུལ་གྱི་སྒྲིག་བྱས་ན་མི་ཚང་མ་ནི་ཚོ་ནོར་འཁྲུལ་ཁྲིད་གི་ར། དེ་ནས་ཀྱང་ལྷག་པར། བྱས་ཏེ་འོ། འདི་བུ་དེ་ན་རྒྱབ་ལོགས་ཨ། ལོགས་ལ་རྒྱ་རྒྱ་བཟོས་ནས་མི་ཁག་ཅིག་གིས་སྟངས་འཛིན་བྱེད་ཐུབ་གོ་ར་དཔེར་ན་རྒྱ་ནག་བྱེད་གོ་ར་རྒྱ་ནག་ར་ཅིག་ན་ང་ཚོའི་ཝི་པོ་དང་ཁོ་ཚོ་རྒྱ་ནག་གི་སོ་ཆོས་སྤྱི་ཚོགས་དྲ་རྒྱ་ཁག་ལ་གཞུང་གིས་ག་རེ་བཟོས་བཟོས་ན་ཡང་ཚིག་ཁག་ཅིག་ཏག་ཏག་སྦས་ཡག་གོ་ར་བཙལ་ན་བཙལ་མི་ཐུབ་ཨ་དེ་འདྲ་བཟོས་ཡོད་ར། ཏན་ཏན Chat GPT ནང་ཨ་རོ་དེ་འདྲ་ཏན་ཏན་མི་ཁག་ཅིག་ལག་ལ་ཡོད་ཙང་དེ་ཡང་ཏིག་ཆོག་ན་ཡང་ཏན་ཏན་ཡང་ཉེན་ཁ་ཡོད་རེད་བསམ་གི་འདུག་དེ་ཡིན་ཙང་ཡང་ང་ཚོ་བོད་རིགས་ཞིག་ན་ཡང་ཏིག་ཨ།

ཁྱེད་ཀྱིས་གཅིག་པུ་དེ་ག་འདི་ལབ་ཀི་འདུག་ལབ་ཤེས་ན་ཡང། ཅོག་ཅིག་ནི་ཡང་ང་ཚོ་དམིགས་བསལ་གྱི་ད་བོད་རིགས་དང་རྒྱ་རིགས་གཉིས་ཆར། སྤྱིར་བཏང་གི་མི་གྲངས་མང་ཉུང་རེད་སྟོབས་དང་ད་དཔལ་འབྱོར་གྱི་ཤུགས་རྐྱེན་འདི། ག་ནས་བསྡུར་ས་ཡོད་མ་རེད་དེ་ག་ནས་ཡང་མི་ཚེ་ཁ་ཤས། བདེན་པ་ཁ་ཤས་ཡང། དེ་ཁར་ཚེ་རྫུན་མ་ཆགས་ཡག་གི་ཉེན་ཁ་དང་རྫུན་མ་ཁག་ཅིག་དངོས་གནས་ཆགས་ཡག་གི་ཉེན་ཁ་འདྲ་པོ། ཨ་དེ་འདྲ་ཏན་ཏན་ཉེན་ཁ་ཡོད་སྲིད་པ་རེད་ལ། དེ་བྱས་དུས་ཨ་ནི་ད་གཅིག་རྒན་བློ་བཟང་རྒྱ་མཚོ་ལགས་ཁྱེད་རང་གིས་དེ་གྱིས་བཟང་སྤྱོད་བཟང་སྤྱོད་གི་ཕྱོགས་ལ་ཡ། Chat GPT ལ་ཡ། ཡི་གེ་གོ་སྒྲིག་བྱེད་སྟངས་དེ་ཚོའི་ཐོག་ལ་བསླབ་ཡག་ཡོད་རེད་གསུངས་ཅེས་དེ་འདྲ་གསུངས་བྱུང་དེ་ག་ལ་ཉེ་ཆར་དུ་བ་ལ་ང་གཉིས་ཕར་ཚུར་སྐད་ཆ་བཤད་དུས་ག་ས་ལ་ཁྱོད་ཀྱི་རྒྱལ་བ་རིན་པོ་ཆེ་གི་ཚོ་པ་མང་པོ་ཡོད་ར་དེ་འདྲ་ཁོང་ཚོ་གི་ཡོང་དེ་བཟང་སྤྱོད་གི་ཕྱོགས་ལ་འཕྲུལ་ཆས་ལ་ཡ་བསླབ་ཡག་གི་ཡ་རབས་བཟང་སྤྱོད་གི་ཐོག་ནས་ཁོ་རང་ཚོ་གི་གནས་ཚུལ་གོ་སྒྲིག་དང་མི་འདི་མཉམ་དུ་འབྲེལ་མཐུད་བྱེད་སྟངས་ཐོག་ནས་བསླབ་ཡོད་རེད་འདྲ་ག་ཅིག་ལས་གཞི་ཅིག་ང་ལ་ངོ་སྤྲོད་བྱས་སོང་དེའི་ཐོག་ནས་ཅིག་གསུངས་གནང་རོགས་བྱས་ད་དེ་ག་འདྲ་རེད་མདོར་བསྡུས་ཡིན་ད།

ད་ང་ཚོ་གནས་ཚུལ་བཅུག་དུས་ཙམ་ལ་གཅིག་ཡ་རབས་ཕྱོགས་ལ་བཅུག་དུས་བཅུག་སྟངས་འདི་འདྲ་བྱེད་དགོས་རེད་འདྲ་སོང་འདྲ་ད་བཅུག་སྟངས་ད་མི་ཤེས་ཏེ། ཅི་ཡ་རབས་ཕྱོགས་ལ་ང་ཚོ་ག་འདྲ་བྱེད་དགོས་ས་རེད་ང་ཚོ་ག་འདྲ་གནས་ཚུལ་དེ་ཚོ་འདིང་པ་གོ་སྒྲིག་བྱེད་ཡ་ལ་ཁོ་ཚོ་ལ་སྦྱོང་བརྡར་སྤྲད་དགོས་ཟེར་དགོས་ར། ལའོ་ནའོ་ད་ཁོ་ཚོ་འཕྲུལ་ཆས་བཟོ་མཁན་ཡོད་ར་འཕྲུལ་ཆས་དང AI བཟོ་མཁན་དེ་ལ་ཨ་ནི་འཕྲུལ་ཆས་བཟོ་བའི་སྐབས་ལ་ཡ་རབས་བཟང་སྤྱོད་གང་འདྲས་འཕྲུལ་ཆས་ནང་ལོགས་ལ་བླུགས་ཐུབ་ཀྱི་ཡོད་ལགས་ལ་ནི་ལྟ་ཅི་བྲེལ་བ་དེ་བྱས་ཁོང་རང་གིས་མཉམ་དུ་བགྲོ་གླེང་བྱས་ནས་ཨ་ནི་དེ་དེ་འདྲ་དེ་འདྲ་ཡར་རྒྱས་གང་འདྲས་བཏང་ཐུབ་ས་རེད་ད་ད་འདྲའི་ལས་གཞི་གཙོ་བོ་དེ་འགྲོ་བས་འདི་གང་དགོས་ཀྱི་ནའོ། ཨ་ལེ་ལགས་སོ་ལགས་སོ་དེ་ག་ད་ཤུགས་རྐྱེན་ནུས་པ་ག་ཚོད་ཐོན་གི་ཡོད་མེད་དེ་ཚོའི་ཐོག་ལ་ཁྱེད་རང་གི་ག་རེ་ག་ཚོད་ཅིག་ཤེས་རྟོགས་བྱུང་སོང། ཤུགས་རྐྱེན་ཐེབས་གི་ཡོད་རེད་ཅིག་ཧ་གོ་གི་འདུག་གང་ཡིན་ཟེར་ན་རོ་ད་དེང་སང་རྣམ་པ་ཚོ་ཇི་ཡོད་ན་དེ་འདྲ CCTV ཡོད་རོ་ད་ལྟ་འཛམ་གླིང་ནང་ལོ CCTV ཨ་རིའི་ནང་ལོ་ཡིན་ན་ཤུགས་རྐྱེན་ཅིག་ག་རེ་ཡོད་ན CCTV གིས་མི་རིགས་དབྱེ་འབྱེད་བྱེད་ཀྱི་འདུག་ལས་ཞོར་རོ། དེ་ཡིན་ན CCTV གིས་མི་རིགས་དབྱེ་འབྱེད་བྱེད་ཡག་འདི་འགྲིག་གི་མི་འདུག་ཟེར་ནས་ད CCTV འདི་བྱེད་བཅུག་གི་མི་འདུག་ངས་དངོས་གནས་བྱས་ན CCTV གིས་མཚམས་མཚམས་ང་ཚོ་ལྟ་གི་འདུག་ད་ལྟ Surveillance བྱེད་པའི་སྐབས་ལ་མི་རིགས་དབྱེ་འབྱེད་བྱས་ནས་ཁོང་ཚོས་འཚོལ་གི་འདུག་ཡིན་ནས་འདི་མི་རིགས་དབྱེ་འབྱེད་བྱས་ཏེ་བཟང་སྤྱོད་ཀྱི་ཡུལ་ནས་འགྲིག་གི་མི་འདུག།

སྐྱོང་ནོ། རེད། ལགས་སོ་ཐུགས་རྗེ་ཆེ་ཟེར་ཞུ་གི་ཡིན། དེ་རིང་ང་ཚོ་ཁ་བའི་བྲོ་ར་གི་ལེ་ཚན་དེའི་ནང་ལ་ཡ་ད་བརྗོད་གཞི་དེ། Chat GPT། སྐོར་ཡིན་འདུག Chat GPT སྐོར་གི་བརྗོད་གཞི་དེ་ལ་གཞི་བཞག་ནས་དེ་རིང་ང་ཚོ། གདན་འདྲེན་ཞུས་ཀྱི་སྐུ་མགྲོན་གཞན་དེ་འཇམ་དབྱངས་རེད Computer གི་བདེ་འཇགས་དང་ནི་གློག་ཀླད་སྐོར་ལ་ཡང་ཕྱག་ལས་གནང་མཁན་གཅིག་ཡིན་འདུག་ཁོང་དང་མཉམ་དུ་དེ་རིང་གི་བརྗོད་གཞི་དེའི་སྐོར་ལ་ཡང་བགྲོ་གླེང་ཞུ་གི་ཡིན།

མི་སྟོང་ཕྲག་མང་པོ་ས་ཆ་གང་ས་གང་ནས་ཡར་འགྲེང་གི་ཡོད་དེ་ཤུགས་ཆེན་ཚོ་ནི། དེ་ཡོང་ས་གཅིག་རེད་དེ་ནི bandwidth ཟེར་དེ་དྲག་དེ་ཤུགས་ཆེན་པོ་མ་ཡོང་ན་ཁོ་ཚོ་དེ་ལམ་སང་ཡོང་ཐུབ་གི་མ་རེད་དེ་འགྲོ་སོང་ཆེན་པོ་ད open ai ཡིན་ན་ཁོ་ཚོ་ལས་མ་ཐོན་ད་ཨ་རི་ནང་དེ་དེ་ད་དེ hosting ཀྱི company ཆེན་པོ་ཡོད་ར་དཔེར་བཞག་ན Microsoft དང Google དང།

ད་གནས་ཚུལ་དེ་ནང་ལ་ཡང་ཁ་ཤས་གནས་ཚུལ་ཡག་ག་དང་འདྲ་ད། ཅི། མི་ཆོས་རིང་ལུགས་དང་མཐུན་པོ་ག་དང་འདྲ་གི་གནས་ཚུལ་མང་པོ་ཡོད་སྲིད་ཀྱི་རེད་གཟུང་བྱས་ཀྱི་གནས་ཚུལ་མང་པོ་ཡོད་བས་དྲང་བདེན་གྱི་གནས་ཚུལ་བདེན་པ་གི་གནས་ཚུལ་གནས་ཚུལ་ཁག་ཅིག་ལ་ཡང་ཡང་ཁུངས་བརྟན་པོ་མེད་པ། རྫུན་པ། རྫུན་བཤད། སྐྱག་རྫུན་དང་འདྲ་གི་གནས་ཚུལ་འདྲ་མི་འདྲ་མང་པོ་ཡོང་ཡོང་སྲིད་ཀྱི་རེད་དེ་ནི་ག་ས། Chat GPT གི་ཁོ་གནས་ཚུལ་བླུག་ཡག་དེ་ཡག་ཨང་ཀི་སི་ཡར་བཅུག་དུས་བཅས་བཅས་དྲི་བ་དྲི་ལིང་པོ་ལ་ཕར་ཁོ train བྱེད་དུས་གནས་ཚུལ་ཡག་སྡུག་གཉིས་ཀ།

དེ་ནས་ཡང་དང་པོ་དེ། ཚུ། ནི་དེ་ནས་ཡང་ག་རེ་བྱེད་དགོས་ན་གོ་རེ་གཉིས་པ་གསུམ་པ་བཞི་པ་འགྲོ་ཙམ་ཐ་མ་རེ་ཟུང་དང་མོ་ར་ཚང་མ་བྱས་ནས་འཕྲུལ་ཆས། ཡིན་ནའི་ལས་ཀ་ལས་ཀ་ཚང་མ་དེ་ནི་འཕྲུལ་རིག་གིས་ལས་ཀ་ལས་འགྲོ་གི་དོ་མིའི་ལ་ངོ་ནས་བྱེད་དགོས་ཡ་ས་ཕལ་ཆེར་ད་མི་འདུག་བ་དེ་འདྲ་སོང་ཙང་དེ་ལྟ་བུ་གི་ལས་རིགས་ནང་བཞིན་ད་ཚོང་ཁུངས་ད་དེ་ཚོ་ཚང་མ་ས་ནུ་རྒྱ་ཁི་དེ་ཚོ་ཚང་མ་རིག་དེ་ང་ཚོ་དེ་རིང་ཁ་སང་འཕྲུལ་ཆས་ད། འཕྲུལ་ཆས་ཀྱིས་ད་ག་རེ་ཚོ་དེ་ལས་རིགས་དེ་ལས་འགྲོ་དུས་ནི་མི་ལ་ལས་ཀ་དེ་ཉུང་རུ་འགྲོ་གི་ཡོད་རེད། དེ་ཐོག་ནས་ཤུགས་རྐྱེན་ག་རེ་ལབ་དགོས།

སངས་རྒྱས། གསུམ་བཅུ་སྒེར་ལངས་ང་ཡིན་ཁོ་ཡིན་ཟེར་ཡག་ད་བོད་སྐོར་གནས་ཚུལ་འགྲེལ་བཤད་ཅིག་ཡོད་ར་བ་དེ་ནང་བཞིན་དེ་དང་ལྡོག་ཕྱོགས་ཆ་ནས་ད་རྒྱ་ནག་ནང་གི་བོད་སྐོར་ལ་ཡང་འགྲེལ་བཤད་དེ་ལྟར་ལོག་པ་ཅིག་རྒྱག་གཅིག་གི་ཁོང་ཚོ་ལག་ཏུ་བ་རྒྱང་རྒྱ་གཅིག་གི་འགྲིག་གི་ད་ཆུ་ནས་ཐོན་གི་མི་འདུག་ཟེར་ཡག་འགྲེལ་བཤད་ལོག་ད་ཕལ་ཆེར་བྱས་ན། ག་ཚད་དཀར་པོ་ཡིན་ན་ཤིང་རྟ་དེ་ནག་པོ་ཡང་མིན་ན་བྷ་ག་དེ་ནག་པོ་ཡིན་ན་ཚི་ག་དེ་དཀར་པོ་སོང་འགྲེལ་བཤད་དེ་ཡང་དཔེ་ལྡོག་ཕྱོགས་གི་འགྲེལ་བཤད་ཅིག་རྒྱག་ནི་ཚ་ལ། Chat GPT གི་དེའི་ནང་ནས་འགྲེལ་བཤད་རྒྱག་སྟངས་དེ་ཐོག་ནས།

ཁོ་ཚོ་བསམ་བློ་དེ་ཚོགས་ཀྱི་ཡོང་གི་རེད་མོད་དེ་འདྲ་གྱི་མ་རེད། ད་ལྟ་ཡིན་ན་རག་གི་མི་འདུག་ཟེར་དེ་རག་གི་མ་རེད་རག་གི་མི་འདུག་ཟེར། ད་ལྟ་རྒྱ་ནག་ལ་ཡ Chat GPT ད་ཡོད་རེད་དེ་ཚོ་དང་འདྲ་པོ་གི་དེ་རིག་རྩལ་གི་དེ་སླེབས་ཡོད་རེད་ཚད་དུ་འགྲོ་ག་ཚད Chat GPT དང་གཅིག་པ་གཅིག་པ་གཅིག་རྐྱང་མེད་ན་གོ་དེ་དང་འདྲ་པོ་གི་དུ་འགྲོ་གི། ད་ལྟ་ཚན་རྩལ་དེ་རྒྱ་ནག་སླེབས་ཚར་ཡོད་རེད། རྒྱ་ནག་ལྷུག་ལྷུག་ཡོད་རེད་ཨ་རི་ལ་དངུལ་ནི་རྒྱ་ནག་ལ་ཡོད་རེད་རྒྱ་ནག་གི

གྲོས་བསྡུར་ཕར་ཚུར་ལྟ་བ་མི་འདྲ་བ་ཡིན་ནའང། གྲོས་བསྡུར་མུ་མཐུད་ནས་འགྲོ་བསྡད་ཀྱི་ཡོད་རེད་ད་ཡིན་ན་དེ་རིང་ཁ་སང་ཁྱེད་རང་ཧ་གོ་རེད་ཨ་རི་གི་ནང་ཁུལ་ལ་ཡ། ཁོ་ཚོ་ལ་ན་སོ་ཉུལ་གི་རྒྱ་ནག་གི་སོ་ཉུལ་གི་ལྒང་བུ་བཏང་སོང་ཟེར་ནས་ད་དཔེར་ཏུ། ཨ་རིའི་ནང་གི་གྲོས་ཚོགས། གོང་འོག་གཉིས་ཀ། སྤྱི་མཐུན་ཚོགས་པ་དང་དམངས་གཙོ་ཚོགས་པ་ཚང་མ་གིས་ད